ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱ་དགོས་གསར་འགྱུར་དཔྱད་ཞིབ་བཟོ་བའི་དོན་དུ་རེད། ང་ཚེ་བརྟན་དབང་ཕྱུག་ཡིན། འདས་པའི་ཉིན་མོ་འགའ་ཤས་ཀྱི་རིང་ལ་ཡང་ཨི་རན་གྱི་ན་གཞོན་ཚོར་གཞུང་གི་བདེ་འཇགས་མི་སྣས་དྲག་གནོན་བྱེད་མིན་ལ་མ་ལྟོས་པར། དེང་སྐབས་གྲོང་ཁྱེར་མང་པོའི་ནང་ལ་ཡང་ངོ་རྒོལ་མུ་མཐུད་ནས་བྱེད་བཞིན་ཡོད་པ་རེད། དེ་རིང་ང་ཚོས་གསར་འགྱུར་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ཨི་རན་གྱི་གནས་སྟངས་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་དེ་རིང་ཁ་སང་ཡིན་ན་རྒྱལ་སྤྱིའི་གསར་འགྱུར་ཆེན་པོ་འདི་མང་པོ་ཞེ་པོ་ཞིག་མཐོང་ཡ་འདུག་ཨ། དེ་ཚོའི་ནང་ནས་འདས་པའི་ཉིན་མོ་བཅུ་གྲངས་ཤིག་ནང་ལ་ཡ་གནས་ཚུལ་གལ་ཆེ་ཤོས་གཅིག་ཡིན་ན་ཨི་རན་ནང་ལོགས་ལ་ཡ་མི་མང་ཁྲི་ཕྲག་མང་པོས་རྔམ་སྟོན་ཁྲོམ་སྐོར་བྱེད་ཡ་དེ་རེད་ཤག་ད་དེ་ཚོ་བྱུང་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ་ཟླ་བ་དགུ་པའི་ཟླ་དཀྱིལ་ཙམ་ལ་ཡ་བུ་མོ་ཨ་མེ་ནི་ཟེར་མཁན་ལོ་ཉི་ཤུ་རྩ་གཉིས་བྱས་པ་ཞིག་འདུག་བུ་མོ་དེ་ཨི་ཨི་རན་གྱི་རྒྱལ་ས་ཐེ་རཱན་གྱི་ཁྲོམ་གཞུང་ལ་ཡར་ཕྱིན་པའི་སྐབས་ལ་ཡང་ད་ཨི་རན་ནང་ལོགས་བུ་མོ་ཡིན་པ་ཡིན་ན་ཡིན་གཅིག་མིན་གཅིག་ཁ་ཆེའི་ཆོས་ཁྲིམས་གཞིར་བཞག་བྱས་བྱས་ཡིན་ན་མགོ་རས་ཡ་མགོ་རས་གོན་དུག་ལོག་དུག་དུ་ལྷག་གེ་ལྷུག་གེ་གོན་དེ་འདྲས་མང་པོ་ཞིག་བྱེད་དགོས་ཀྱི་རེད་བྱས་ཙང་ད་བུ་མོ་དེས་མ་ཙང་མགོ་རས་དེ་གོན་ཡོད་པ་རེད་ལས་ཡིན་ནའི་མགོ་རས་གོན་སྟངས་དེ་ཡིན་ན་ཏག་ཏག་ཅིག་ལ་བསྟན་བྱས་ཡིན་ན་ཉེན་རྟོག་མི་སྣས་བུ་མོ་དེ་བཟུང་བཞག་བཟུང་བྱས་ཡིན་ཕེ་ཁོང་ཚོའི། ཉེན་རྟོག་ལས་ཁུངས་ཀྱི་ཁྲིད་ཁྲིད་བྱས་ཉིན་མོ་གསུམ་བཀག་བཀག་བྱས་ཟླ་བ་དགུ་པའི་ཚེས་བཅུ་དྲུག་ཉིན་ཁ་དེ་བུ་མོ་དེ་ཕ་གིའི་བཀག་ཉར་ཁང་ནང་ལོགས་ལ་ཡང་འདས་གྲོངས་སོང་བཞག་གནས་ཚུལ་དེ་ཕྱི་ལ་གྱར་བའི་རྗེས་ཡིན་ན་ཨི་རན་རྒྱལ་ས་ཐེ་རཱན་ནས་འགོ་བཙུགས་བྱས་གྲོང་ཁྱེར་མང་པོའི་ནང་ལོགས་ལ་ཡང་གཞོན་སྐྱེས་ཀྱི་གཙོ་བོ་དང་ལྷག་པར་དུ་བུད་མེད་ཀྱི་གཙོ་བོ་བྱས་བྱས་མི་ཁྲི་ཕྲག་མང་པོ་ཨ་ནི་ཡར་ཁྲོམ་གཞུང་ཐོན་བྱས་བུད་མེད་ཀྱི་ཐོབ་ཐང་དང་དེ་འདྲ་དགོས་ཀྱི་འདུག་ཟེར་བྱས་སྐད་འབོད་དང་དེ་འདྲ་བྱས་བྱས།

དེ་རིང་འདིའི་ནིའུ་ཡོག་ཐེམ་སིའི་གསར་ཤོག་འདིས་གནས་ཚུལ་སྤེལ་ཡག་བྱས་པ་ཡིན་ན་གཟའ་སྤེན་པའི་ཉིན་ཁ་དེ་ཨི་རན་གྱི་གྲོང་ཁྱེར་བརྒྱད་ཅུ་ཙམ་ཞིག་ནང་ལོགས་ལ་ཡང་རྔམ་སྟོན་ཁྲོམ་སྐོར་དེ་སྤེལ་བཞིན་འདུག་སོ། ད་ག་ནང་བཞིན་ངས་ད་ལྟ་དྲ་ལམ་ཐོག་ལ་བལྟས་པས་དེ་རིང་གཟའ་ཟླ་བའི་ཉིན་ཁ་ལའང་རྔམ་སྟོན་ཁྲོམ་སྐོར་ད་ལྟ་ཚོད་གཞི་མ་འཇགས་ཐུབ་མི་འདུག་ད་ཨི་རན་གྱི་ལོ་རྒྱུས་དང་རིག་གཞུང་སོགས་པའི་སྐོར་ལ་ཡང་བཤད་པ་ཡིན་ན་ད་གཉིས་ཙམ་ཞིག་མཁྱེན་དགོས་ཡག་ཡོད་པའི་བཟོ་འདྲ་འདུག་དང་པོ་དེ་ཡིན་ན་ཨི་རན་ཟེར་ཡ་དེ་ཕལ་ཆེར་སྔ་མོ་སྔ་མོ་ད་བོད་དང་ཕལ་ཆེར་འབྲེལ་བ་བྱུང་མྱོང་པའི་རྒྱལ་ཁབ་ཅིག་ཕལ་ཆེར་ཡིན་མདོག་ཁ་པོ་རེད་བསམ་གི་འདུག་སྔ་མོ་དོལ་བ་ལ་ཡང་བོད་པའི་ཡི་གེ་རྙིང་པ་དེ་ཚོའི་ནང་སྟག་གཟིག་སྟག་གཟིག་ཟེར་ཏེ་མང་པོ་ཅིག་ཟེར་ཡ་བྱས་པ་ཡིན་ན་ཨི་རན་ལ་ཡང་གོ་དགོས་ཀྱི་རེད་ཅེས་བཤད་ཀྱི་ཡོད་རེད་ད་ག་ནང་བཞིན་འདོགས་པར་ཞིབ་འཇུག་མི་དེ་ཁ་ཤས་ཀྱིས་ཡིན་ན་སྔ་མོ་ཨི་རན་ཁ་ཆེ་མ་ཆགས་གོང་ལ་ཡང། ཨ་ནི་ཁོང་ཚོའི་ཆོས་ཤིག་ཡོད་རེད་དེ་ཡིན་ན་ཕལ་ཆེར་བོན་པོ་དང་འདྲ་པོ་ཞེ་པོ་ཞིག་འདུག་ཟེར་ཅེས་འདོགས་པར་རྒྱ་ནག་ལ་ཡོད་པའི་རྒྱ་མིའི་འདི་འདྲ་ཞིབ་འཇུག་མི་དེ་འདྲས་ཀྱིས། བོན་ཆོས་དང་ཨ་ནི་ཁོང་ཚོའི་ཨི་རན་གྱི་ད་སྔ་མོའི། ཆོས་དང་པོ་འབྱོར་བ། འདིའི་བར་དུ་ལ་གི་འབྲེལ་བ་དང་དེ་འདྲའི་སྐོར་ལ་ཡང་ཞིབ་འཇུག་བྱས་པའི་དེ་འདྲའི་རྩོམ་བཏོན་ཡོད་རེད་ད། དེ་ཚོ་དངོས་གནས་ག་འདྲ་ཞིག་ཡིན་མིན་ད་ངས་ཞུ་ཡག་གང་ཡང་མེད། གཉིས་པ་དེ་ཡིན་ན་སྤྱིར་བཏང་བྱས་ན། ང་ཚོ་མི་མང་པོ་ཙམ་དེ་གོ་དང། ཨི་རན་ཟེར་ཙམ་པ་སྤྱིར་བཏང་ང་ཚོ་ཕ་གི་ཨ་རབ་ཀྱི་རྒྱལ་ཁབ་དེ་ཡོད་པ་ད་དཀྱིལ་ཤར་ཡུ་རུབ་ཕ་གི་ས་ཆ་ཕ་གི་ན་ཡོད་པའི་དེ་སྒང་ག་ལོ་གཅིག་འདྲ་པོ་འདྲ་པོ་མཐོང་གི་འདུག། ད་ཨི་རན་ཟེར་མཁན་དེ་དང་ཨ་རབ་ཟེར་མཁན་དེ་མ་འདྲ་ཞེ་པོ་ཅིག་རེད་ཨི་རན་ཟེར་མཁན་དེ་ཁོའི་སྐད་ཡིག་དང་མི་རིགས་དེ་ལ་ཡང Persian ཟེར་དང། Persian ཟེར་མཁན་དེ་ད་ཕ་གི་ནང་ཆེ་ཤོས་ཀྱི་ཨ་རབ་ཟེར་མཁན་རྒྱལ་ཁབ་དེ་གང་གི་ལོ་ཡང་ཁོང་ཚོ་སྐད་ཡིག་གཅིག་པ་བྱས་བྱས་ད་ཨི་རག་ནས་བྱས་བྱས་ཨ་ཕི་རི་ཀའི་བྱང་ཕྱོགས་དུ་གང་གི་ལོ་ཡང་སྐད་ཡིག་གཅིག་པ་བྱས་ཁོ་རིག་གཞུང་གཅིག་པ་རེད་ཨ་ད Persian ཟེར་མཁན་དེ་ད་ཨི་རན་གྱིས་གཙོ་བོ་བྱས་པའི་དེ་ག་དེ་ཡིན་ན་བས་ད་རིག་གཞུང་ད་དུ་ལོགས་ཀ་བྱས་ད་ང་ཚོ་ཕྱི་ནས་བལྟས་དུས་དམ་དང་འདྲ་པོ་འདྲ་པོ་རེད་གང་གི་དེའི་ཁ་ཆེ་ཕར་དཀྱིལ་ཤར་ཡུལ་གྲུ་གཅིག་པ་རེད་བསམ་དགོས་ད་ལས་ཁོ་རང་ཚོ་ཨི་རན་ཚོ་ཡིས་ཨ་རབ་དང་ཞེ་པོ་ཅིག་མ་འདྲ་ཅིག་ལ་ཡང་ངོས་འཛིན་བྱེད་སྐོར་ལ་དངོས་གནས་རིག་གཞུང་གི་རྩ་བ་ད་དུ་བྱས་པ་ན་ཞེ་པོ་ཅིག་མ་འདྲ་ཅིག་ཡིན་པ་འདྲ། ད་ད་རིང་གི་བྱུང་རྐྱེན་གཙོ་བོ་དེ་ཡང་ད་བུ་མོ་དེའི་དུག་ལོག་གོན་སྟངས་དང་དེ་འདྲ་ཡིན་དུས་ཙམ་པ་ཨ་ལེ་ངའི་བརྙན་ལས་འདིར་ངོ་སྤྲོད་རོབ་ཙམ་ཞུས་ན་བསམ་བསམ་བྱུང། ཨི་རན་ཟེར་མཁན་དེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་གོང་ལ་ཡ་ཨ་འདྲ་ཤ་ཟེར་མཁན་དེ་རྒྱལ་རྒྱུད་དེའི་རྒྱལ་པོ་དེའི་ཟིན་བྱས་བསྡད་ཡོད་རེད། དེའི་སྐབས་དེ་ཟིན་པའི་སྐབས་དེ་ད་ཨི་རན་ནང་ལོགས་ལ་ཡ་རང་དབང་དེ་ག་ཙམ་མེད་པ་དང་ལྐོག་ཟ་རུལ་སུངས་དང་དེ་འདྲ་གི་སྐྱོན་དེ་མང་པོ་ཞེ་པོ་ཅིག་ཡོད་པ་འདྲ། འདིར་ཡིན་ནའི་ལས་སྤྱིར་བཏང་བྱས་ནས་བཤད་པ་ཡིན་ན་ཨི་རན་འདི་བད་ཁ་ཆེའི་རྒྱལ་ཁབ་ཡིན་པ་གང་ཞིག་ལ་ཡ་སྤྱིར་བཏང་བསམ་བློ་ད་ད་དུ་ཏོག་ཙམ་ཞེས་གུ་ཡངས་པོ་བཟོ་དགོས་རེད་སྤྱི་ཚོགས་ཀྱི་དེ་ཚོ་ལྷུག་ཡངས་པོ་བྱས་བྱས་ཡིན་ན་བུ་མོ་དང་དེ་ཚོ་དུག་ལོག་གོན་སྟངས་དང་དེ་ཚོ་གང་གི་ལོག་ཞེ་དྲག་གི་གང་འདྲ་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་དང་འདྲ་པོ་ཞེ་དྲག་ཡོད་རེད་དེའི་གི་ནི་དམིགས་བསལ་ཅིག་ཨི་རན་གྱི་ཨ་འདྲའི་གནས་སྟངས་དེ་སྐྱོ་པོ་ཞེ་པོ་ཅིག་དེ་ལ་ཡིན་ནི་ཁྱད་ཆོས་ག་རེ་ཡོད་ཟེར་ན་དེ་ནས་འགོ་བཙུགས་བྱས་དེའི་སྐབས་དེ་ནས་འགོ་བཙུགས་བྱས་སློབ་གྲྭ་དང་དེ་ཚོ་ཡག་པོ་ཞེ་པོ་བྱས་བྱས་ཟེར་ཡག་བྱས་པ་ནི་ད་རིང་ཁ་སང་ཨི་རན་ནང་ལོགས་ལ་ཡང་བུ་མོ་སློབ་གྲྭ་ཆེན་མོ་ལ་འགྲོ་མྱོང་མཁན་གྱི་བརྒྱ་ཆ་འབྱོར་བར་དེ་ཚོ་ཡིན་ན་ཧ་ལམ་ནུབ་ཕྱོགས་རྒྱལ་ཁབ་དང་ཨ་མི་རི་ཀ་དང་དེ་ཚོ་དང་བསྡུར་བ་ཡིན་ན་འདྲ་པོ་འདྲ་པོ་ཡོད་རེད་ཟེར་བྱས་བྱས་ཟེར་གི་འདུག་དེ་འདྲ་ཡིན་དུས་ད་ཁ་ཆེའི་ཆོས་ཁྲིམས་དམ་པོ་ཡོད་པའི་རྒྱལ་ཁབ་ཅིག་ནང་ལ་ཡིན་ནི། མིན། གཞོན་སྐྱེས་ཚོའི་སློབ་སྦྱོང་ཆུ་ཚད་དེ་ཞེ་པོ་ཅིག་ཡག་པོ་ཡོད་ས་རེད། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་ལ་ཡང་ཁ་ཆེའི་གསར་བརྗེ་བྱས་པའི་རྗེས་ལ་ཡིན་ན་ཁ་ཆེའི་ཆོས་ཁྲིམས་དེ་ཞེ་པོ་ཅིག་ལག་བསྟར་བྱེད་ཡག་དེ་གསར་བརྗེ་འདིའི་དམིགས་ཡུལ་གཙོ་བོ་རེད་ཅེས་ཟིན་བྱས་ཁ་ཆེའི་ཆོས་ཁྲིམས་ཡིན་ན་དངོས་སུ་ཕ་གི་དོན་འཁྱོལ་བྱེད་ཡག་ཆེད་དུ་རྒྱལ་ཁབ་འདིའི་ནང་ལོགས་ལ་ཡང་ཀུན་སྤྱོད་ཀྱི་ཉེན་རྟོག་མི་སྣ་ཟེར་བྱས་བྱས་ཅིག་བཙུགས་ཡོད་རེད་ཀུན་སྤྱོད་ཉེན་རྟོག་མི་སྣ་ཟེར་དེ་ག་རེད་ཟེར་ན་ད་སྤྱིར་བཏང་གི་ཉེན་རྟོག་མི་སྣ་ཡིན་པས་ན་ད་རྐུ་མ་རྐུ་མཁན་དང་འཁྲུག་ཟིང་རྒྱག་མཁན་དང་དེ་འདྲས་ཟིན་ཡག་རེད་པ་དེ་འདྲས་མིན་པ་བྱས་ཁོ་ཉེན་རྟོག་མི་སྣ་དེ་ཚོའི་ལས་འགན་གཙོ་བོ་དེ་ཡིན་ན། ཨཱ། མི་ཚོས་རྒྱུན་དུའི་འཚོ་བའི་ནང་ལོགས་ལ་ཡང་ཁ་ཆེའི་ཆོས་ཁྲིམས་ནང་བཞིན་བྱེད་ཀྱི་འདུག་མི་འདུག་ད། ད་ཁྲོམ་གཞུང་རུ་འདི་ཕྱིན་པའི་སྐབས་ལ་ཡང་ཞགས་པ་ཞིབ་ཞིབ་བལྟ་ཡ་མ་རེད་གཙོ་བོ་དེ་ཡིན་ན། བུ་མོ་དེ་ག་དེ་དུག་ལོག་ག་རེ་གོན་ཡོད་མེད་སྤྱིར་བཏང་བྱས་པ་ན་ཁ་ཆེའི་ཆོས་ཁྲིམས་གཞིར་བཞག་བྱས་པ་ཡིན་ན་ཨི་རན་ནང་ལོགས་ལ་ཡང་བུ་མོ་ཚང་མ་ལ་མགོ་རས་གོན་བྱས་ཡིན་ན་སྐྲ་ཕྱི་ལ་སྟོན་ཆོག་གི་ཡོད་ས་མ་རེད།

ཉེན་རྟོག་ཁང་ནང་ཁྲིད་ཉེས་རྡུང་བཏང། ཁ་ཤས་བཙོན་འཇུག་བྱས། ཁ་ཤས་ལ་ཡང་ངལ་རྩོལ་བསྒྱུར་བཀོད་བཟོ་འདྲ་བྱེད་བཅུག་ད་གང་འདྲ་གདུག་རྩུབ་ཆེ་བའི་ལས་ཀ་འདི་མང་པོ་ཞེ་པོ་བྱེད་བཅུག་གི་ཡོད་རེད་དེ་བྱས་བྱས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ནས་ད་ལྟ་བཟོས་ད་ལོ་བཅུ་ཕྲག་མང་པོ་ཕྱིན་ཚར་བོད་མས་མི་རྡོག་ཁ་ཤས་ཀྱིས་ཆོས་ཁྲིམས་འདིའི་འོག་ལ་ཡ་མྱངས་བྱས་ཡིན་ན་ཡོང་དཀའ་ངལ་དེ་ཞེ་པོ་ཅིག་མི་ཚོས་ཁོང་ཁྲོ་བ་མོ་བཅུག་གོ་མ་རེད་ད་གང་འདྲ་ལོ་ཆུང་དེ་ཚོ་དཔེར་ན་ཆ་བཞག་ན་ཁྱོ་ག་ཅིག་ཡིན་པ་ཡིན་ན་བུ་ཅིག་ཡིན་པ་ཡིན་ན་ཆང་ས་བརྒྱབ་མེད་པ་ཡིན་ན་བུ་མོ་ཅིག་མཉམ་དུ་ཕྱི་ལོགས་ཕྱིན་བྱས་སྐད་ཆ་བཤད་བྱས་བསྡད་ཟེར་བྱས་རུག་རུག་བྱས་བསྡད་ཆོག་གི་ཡོད་ས་མ་རེད་དེ་འདྲ་གི་བཟོ་ལྟ་བྱས་བྱས་ཡིན་ན་མ་དང། ཨི་རན་གྱི་ལམ་ལུགས་འདི་ལ་ཡ་ད་མ་དགའ་དང་མི་འཁོན་འགྲས་བྱེད་ཡག་གི་རྒྱུ་མཚན་འདི་ཞེ་པོ་ཅིག་ཡ་ད་ལས་འདི་ག་ཚང་མའི་ནང་ལོགས་ནས། ཏང་གི་ད་གཞོན་སྐྱེས་དེ་ཚོ་དཔེར་ན་ཁོང་ཚོ་ཚ་ཤོས་ཅིག་གིས་ན་ཁ་ཆེའི་ཆོས་ཁྲིམས་ཀྱི་ཉེན་རྟོག་མི་སྣ་དེ་ཚོས་རྒྱུན་དུ་འཁོར་ནས་ཁོང་ཚོའི་འཚོ་བའི་ནང་ལོགས་ལ་ཡ་དམ་དྲག་བྱེད་ཡག་འདི་ཆགས་བསྡད་ཡོད་ས་རེད་བྱས་ཙང་ད་རིང་བུ་མོ་དེ་ཕ་གི་ཡ་ཁྲིད་བྱས་བསད་བཞག་ས་དེ་གནས་ཚུལ་བྱུང་པའི་རྗེས་ལ་ཡིན། གཞོན་སྐྱེས་དག་གིས་ཞེ་པོ་ཅིག་ངུ་ནས་རླུང་ལངས་བྱས་ནི་ཁྲོམ་ལ་ཡོང་བྱས་ལྷག་པར་དུ་བུད་མེད་དུ་དག་རྩིས་ཞིབ་མར་ཡོང་བྱས་ད་དེར་སྐྱེས་སུ་ཁྲོམ་གཞུང་མཐོང་ཡ་དང་བུ་མོ་དེ་ཚོ་ཡིན་ན་བེ་ད་སྒང་ག་མགོ་རས་མར་ཕུད་མགོ་རས་དེ་ཚོ་མེར་སྲེག་བཏང་ཨ་ཐ་ན་ཕག་ཤ་ཅེས་བུད་མེད་ཁ་ཤས་ཀྱིས་ད་སྟོད་ཐུང་དང་དེ་སྒང་ག་མར་ཕུད་བྱས་འོ་མ་ཞིག་ཚང་མ་བསྟན་བྱས་དེ་ག་འདྲ་ཅིག་གིས་ཁོ་ངོ་རྒོལ་བྱས་པའི་རྣམ་པ་བསྟན་གི་དང་དེ་ཚོ་ཡིན་ད་ལོ་མང་པོ་ཅིག་ཕི་ཀའི་གནའ་མ་ནས་བསགས་བཞག་ཀྱོག་ཅིག་མ་ད་རིང་དེ་སྟོན་པ་ཅིག་གི་རྣམ་པ་ཅིག་རེད་ཤག། ད་ཨི་རན་གྱི་ཆབ་སྲིད་ལམ་ལུགས་ཆ་བཞག་པ་ཡིན་ན་མ་ཚང་ཨི་རན་ས་ཆི་ར་གདུག་རྩུབ་ཆེན་པོ་དང་སྲིད་དབང་སྒེར་གཅོད་ཅན་ཡིན་པ་དེ་བརྗོད་མི་དགོས་རེད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོའི་ཁ་ཆེའི་ཆོས་ཁྲིམས་ཀྱི་རྒྱལ་ཁབ་དེ་བཙུགས་པའི་རྗེས་ལ་དབང་ཆ་ཆེ་ཤོས་དེ་གྲས་ནི་ཁ་ཆེའི་ཆོས་དཔོན་ནས་གྲུབ་པའི་ཡིན་ན་ལྷན་ཚོགས་ཅིག་ཡོད་རེད་ལྷན་ཚོགས་འདིའི་ནང་ལོགས་ཀྱི་ད་མི་དབང་ཆེ་ཤོས་དེ་ཡིན་ན་ཨའི་ཐོ་ལ་ཟེར་མཁན་དེ་ད་ད་ལྟའི་ཨའི་ཐོ་ལ་དེ་ཨ་ལི་ཁོ་མི་ནི་ཟེར་མཁན་དེ་ཆགས་བསྡད་ཡོད་རེད་ཨེ་ནི་ཁོ་རང་ཡིན་ན་ད་ཕལ་ཆེར་ལོ་བརྒྱད་ཅུ་དགུ་བཅུ་འདས་དེ་མགྱོགས་ཀྱི་སྤོ་རྒས་འཁོགས་ཆགས་བསྡད་ཡོད་རེད་དེ་ག་འདྲ་ཡིན་ན་ཆོས་དཔོན་དེ་གྲས་མང་ཆེ་ལོ་བརྒྱད་ཅུ་དགུ་བཅུ་འདྲ་པོ་དེ་འདྲ་རེད། ད་ཁོ་ཚོའི་དབང་ཆ་གཙོ་བོ་དེ་ག་རེ་རེད་ཟེར་ན། མ་དང་རྒྱལ་ཁབ་འདི་ནང་ལོགས་ལ་ཡང་སྲིད་འཛིན་འོས་འདེམས་ད་དེ་ཚོ་བྱེད་དགོས་རེད་དེ་ཡིན་ནའི། སྲིད་འཛིན་འོས་འདེམས་སྐབས་ལ་ཡང་སྲིད་འཛིན་གྱི་འོས་མི་འབྱོར་བ། ཨ་གྲོས་ཚོགས་ཀྱི་འོས་མི་འབྱོར་བ། འོས་མི་དེ་སུ་ལངས་ཆོག་གི་ཡོད་མེད་དེ་འོས་འདེམས་ནང་སུ་ཞུགས་ཆོག་གི་ཡོད་མེད་འབྱོར་བ། དེ་ཡིན་ན་ཁ་ཆེ་ཆོས་དཔོན་ནས་གྲུབ་པའི་ཁོ་ཚོའི་ལྷན་ཚོགས་དེས་ཐག་གཅོད་བྱས་བྱས། སྲིད་འཛིན་འོས་མི་ཆ་བཞག་པ་ཡིན་ན། ཨ་ཡི་ཐོ་ལ་ཨ་ལི་ཁོ་མི་ནི་ཁོ་རང་རང་གིས་ཐག་བཅད་བཅད་ཨ་ཁྱེད་རང་ཡིན་ན་འོས་མི་ནང་ཞུགས་ཆོག་གི་ཁྱེད་རང་འོས་མི་ནང་ཞུགས་ཆོག་གི་མེད་ཟེར་དུས་ད་འོས་འདེམས་ནང་ལོགས་ལ་ཡག་མི་མང་ཚོས་འོས་ཤོག་གཡུག་ཆོག་པ་ཡིན་ནའི་འོས་མི་དེ་སྒང་ནས་བདམས་ཚར་དུས་བསམ་པ་ག་དུས་ཡིན་ནའི་གང་དག་ཁོ་རང་ཚོའི་མི་གཅིག་མི་གཞན་ཁོ་ཚོའི་ད་ལྟའི་ཁ་ཆེ་ཆོས་ཁྲིམས་དང་འདི་ག་ལ་ཡག་ངོ་རྒོལ་དང་འདི་འདྲ་བྱེད་མཁན་མི་ཅིག་སླེབས་ཀྱི་ཡོད་མ་རེད། ད་ཡིན་ནའི་འདི་འདྲ་ཡིན་པ་ཡིན་ནའི་སྲིད་འཛིན་འོས་འདེམས་ཐེངས་མང་པོ་བྱས་ཚར་བ་རེད། མཚམས་མཚམས་སྲིད་འཛིན་ཁ་ཤས་བསམ་བློ་གུ་ཡངས་ཙམ་མཚམས་མཚམས་ཡིན་སྲིད་འཛིན་ཁ་ཤས་ཏོག་ཙམ་ཅིག་འབུ་སུག་དོག་ཙམ་འདི་འདྲའི་མང་པོ་ཡོང་གི་འདུག་ཨ་དཔེར་ན་ཆ་བཞག་ན་འདིའི་སྔོན་གྱི་སྲིད་འཛིན་འདི་རོ་ཧ་ནི་ཟེར་མཁན་དེ་ཁོ་རང་ཕྲན་བུ་གཅིག་གི་གུ་ཡངས་ཙམ་རེད། གུ་ཡངས་ཙམ་ཡིན་པའི་རྐྱེན་གྱིས་ཡིན་ན་ཟེར་ཡག་བྱས་པ་ཡིན་ན་ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་ཁ་ཆེའི་ཆོས་ཁྲིམས་ཀྱི་ཡང་ད་ཀུན་སྤྱོད་ཀྱི་ཉེན་རྟོག་མི་སྣ་ཟེར་མཁན་དེ་ཚོས་དཔེ་ཁྲོམ་གཞུང་ལ་ཡང་བུ་མོ་ཚོ་ལ་ཡང་ད་བསྙད་དགོས་ཡག་སྟངས་ཅིག་ཡོད་རེད་པ་དེ་ཚོ་ནི་ཕྲན་བུ་ཉུང་རུ་ཕྱིན་ཡོད་ས་རེད་ད་ཡིན་ནའི་ཟླ་ཉིན་ལོའི་སྲིད་འཛིན་གྱི་འོས་འདེམས་དེ་ནང་ལོགས་ལ་ཡང་ར་སི་ཟེར་མཁན་ད་ལྟའི་སྲིད་འཛིན་དེ་ཁོ་ཡིན་ན་མི་ཞེ་པོ་ཅིག་གི་གདུག་རྩུབ་ཆེན་པོ་དང་དཔེ་བསམ་བློ་འབུ་སུག་དོག་པོ་ཞེ་པོ་ཅིག་ཡོད་ས་རེད་འདི་སླེབས་པའི་རྗེས་ལ་ཡང་ཀུན་སྤྱོད་ཀྱི་ཉེན་རྟོག་མི་སྣ་དེ་ཚོ་ཞེ་པོ་ཅིག་དམ་ཕྱིན་བྱས་ད་ད་རིང་དཔེར་ན་ཆ་བཞག་ན་བུ་མོ་ཨ་མི་ནི་ཟེར་མཁན་དེ

གནས་ཚུལ་བྱུང་རྐྱེན་གྱི་གྲིབ་བསིལ་ལས་གཙོ་བོ་དེ་ཡིན་ན། ཆེ་ས་ཆ་བཞག་པ་ཡིན་ན་ཁ་ཆེ་ཆོས་དཔོན་ནས་གྲུབ་པའི་ད་གཞུང་གི་དབང་ཆ་སྒང་ཚང་མ་ཉར་བསྡད་མཁན་སྦྱོར་བ་འདི་སྐད་དུ་ངོ་རྒོལ་དང་ཨ་ད་ལྟའི་སྲིད་འཛིན་ར་སི་གི་དམ་དྲག་ཆེན་པོའི་སྲིད་ཇུས་འདི་ལ་ངོ་རྒོལ་དང་ད་དེ་ཚོ་སྒང་ག་ལོ་མཉམ་དུ་འབྲེལ་ཀྱོག་ཅིག་རེད་ཤག། ཨི་རན་ནང་ལོགས་ལ་ཡང་རྔམ་སྟོན་ཁྲོམ་སྐོར་འདི་རིགས་དེ་ཡིན་ན་ད་རིང་ཐེངས་མ་དང་པོ་མ་རེད་ཐེངས་མང་པོ་བྱུང་ཚར་བ་རེད། དཔེར་ན་ཆ་བཞག་ན་ཉིས་སྟོང་དགུའི་ལོ་ལ་ཡང་ཁོ་ཚོའི་སྲིད་འཛིན་འོས་འདེམས་དེ་ཡིན་ན་དྲང་པོ་བྱུང་མ་སོང་བྱས་བྱས་དཔེ་ཟླ་བ་གཉིས། ངོ་རྒོལ་རྔམ་སྟོན་ཁྲོམ་སྐོར་ཆེན་པོ་ཞེ་པོ་བྱས་བྱས་མཐའ་མ་ད་མི་མང་པོ་ཅིག་ཨོ་ད་ད་རིང་འདི་ཕལ་ཆེན་ཨི་རན་གཞུང་གིས་གླགས་འཁེལ་ཨ་ཡོང་བའི་ཨི་རན་ནང་ལོགས་ལ་དངོས་གནས་རྒྱལ་ཁབ་ཁ་ཤས་ནང་ལོགས་ལ་ཡང་མི་མང་རྔམ་སྟོན་ཁྲོམ་སྐོར་ཆེན་པོ་ཞེ་པོ་བྱས་བྱས་ཡིན་ན་རྒྱལ་ཁབ་ཁོ་རེའི་ལམ་ལུགས་དང་དེ་ཚོ་འགྱུར་ལྡོག་བཏང་ཐུབ་དང། འདི་འདྲས་བྱུང་མི་ངན་བསམ་བསམ་བྱས་མིས་རེ་བ་མང་པོ་བྱས་པ་དེ་ལས་མཐའ་མ་དེ་གང་འདྲ་དྲག་གནོན་བྱུང་བྱས་ག་ཅི་ཡོང་བ་མ་རེད་ཨ་ད་ག་ནང་བཞིན་ཉིས་སྟོང་བཅུ་བདུན་ལོ། ཅ་ལག་གོང་གཞི་འཕར་གྱི་འདུག་ཟེར་བྱས་བྱུང་རྐྱེན་འདི་འདྲས་བྱས།

འདིའི་སྔོན་དང་བསྡུར་བ་ཡིན་ན། ཕྲན་བུ་མ་འདྲ། འདི་ས་ཆ་འདི་འདུག་ཟེར་འདུག་དེ་ཚོ་ག་རེ་རེད་ཟེར་ན། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོའི་ཁོང་ཚོའི་གསར་བརྗེའི་སྐབས་ཡང་གསར་བརྗེ་འདིའི། ཀ་བ་སུ་དོར་གསུམ་ཁོང་ཚོས་ངོས་འཛིན་བྱེད་ཀྱི་ཡོད་ས་རེད། ཀ་བ་དང་པོ་དེ་ག་རེ་ཚོ་ཟེར་ན། བཙན་རྒྱལ་རིང་ལུགས་ངོ་རྒོལ་བྱེད་ཡག། ད་བཙན་རྒྱལ་རིང་ལུགས་ངོ་རྒོལ་བྱེད་ཡག་ཟེར་ན། གཙོ་བོ་དེ་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོའི་རིག་གཞུང་དང། ཆབ་སྲིད་ལྟ་བ་དང། ལམ་ལུགས་དང་དེ་ཚོ་ལ་ཡང་ངོ་རྒོལ་བྱེད་ཡག་དེ་རེད། གཉིས་པ་དེ་ནི་ཨི་སི་རེ་ལི་ལ་ཡང་ངོ་རྒོལ་བྱེད་ཡག། ད་ཨི་སི་རེ་ལི་ཁོང་ཚོའི། ལྟ་བ་ནས་བྱས་པ་ཡིན་ན་ཨིསི་རེལ་ལིས་ནི་དེའི་དམིགས་ཡུལ་མཐའ་མ་དེ་ཡིན་ན་ད་ཁ་ཆེའི་རྒྱལ་ཁབ་དེ་ག་དེ་མེད་བཟོ་ཡག་རེད་ཅེས་ཅེས་ཟེར་བ་རེད་དེ་ཨིསི་རེལ་ངོ་རྒོལ་བྱས་ཏེ་གསུམ་པ་དེ་ཡིན་ན་ཨི་རན་རྒྱལ་ཁབ་དེའི་ནང་ལོགས་མི་ཚང་མ་ལོག་ཁ་ཆེའི་ཆོས་ཁྲིམས་ནང་བཞིན་བྱས་འཚོ་བ་སྐྱེལ་ཡག་དེ་ཡིན་ད་དེ་ཆོས་ཁྲིམས་ནང་བཞིན་བྱས་བྱས་འཚོ་བ་སྐྱེལ་ཡག་ཡིན་ས་དེ་སྤྱིར་བཏང་མི་གཞན་པ་མང་ཆེ་ཁྱོ་ག་དེ་ཚོ་ཞེ་པོ་ཅིག་ཞིབ་ཡོད་ས་མ་རེད་ད་གཙོ་བོ་དེ་བུ་མོ་དེ་ག་དེ་ལ་ཡ་དམ་དྲག་བྱས་བྱས་ན་དེ་གང་འདྲ་དུག་ལོག་གོན་སྟངས་དང་དེ་འདི་གསུམ་དེ་ཁོ་ཚོའི་ཀ་བ་གསུམ་དེ་ག་དེ་གང་འདྲའི་གཞུང་འབྱོར་བ་ཚགས་ཚུགས་སའི་རྩིག་གདན་ལྟ་བུ་དེར་ཆགས་བསྡད་ཡོད་ས་རེད་ཟེར་ཡག་བྱས་པ་ཡིན་ན་རྩིག་གདན་འདི་གའི་དེའི་ཀ་བ་གསུམ་པོ་འདིའི་ནང་ལོགས་ནས་ཀ་བ་ཁ་མདངས་མེད་སྐྱོ་ཤོས་དང་ཡང་ན་ཀ་བ་གཡོ་འགུལ་ཐེབས་ཉེན་ཆེ་ཤོས་འབྱོར་བ་འདི་ཡིན་ན་ད་ལྟའི་བུད་མེད་སྐོར་དེ་རེད་བཙན་རྒྱལ་རིང་ལུགས་ངོ་རྒོལ་བྱེད་ཡག་དང་ཨི་སི་རེ་ལི་ངོ་རྒོལ་བྱེད་ས་དེ་ནང་ལོགས་ལ་ད་ཨི་རན་གྱི་སྤྱིར་བཏང་མི་མང་ནང་ལོགས་ལ་ཡང་བསམ་ཚུལ་མང་པོ་ཅིག་འདྲ་པོ་འདྲ་པོ་ཡོད་ས་རེད་དེ་ལས་ཡིན་ནའི་ལས་བུད་མེད་ལ་ཡང་དེ་འདྲས་དམ་དྲག་བྱེད་ཡག་དེ་ལ་ཡང་ཁྱོ་ག་མང་པོ་ཞེ་པོ་ཅིག་གིས་དེ་ལ་ཡང་མོས་མཐུན་མ་བརྩེ་བྱེད་བྱེད་དེ་ལ་ཡང་ངོ་རྒོལ་བྱེད་མཁན་ཞིག་གི་བསམ་བློ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་ས་རེད་བྱས་དང་ད་རིང་རྔམ་སྟོན་ཁྲོམ་སྐོར་དེ་དེ་སྔོན་ཏོག་ཙམ་མ་འདྲ་ཡིན་ན་རྔམ་སྟོན་ཁྲོམ་སྐོར་གྱི་བྱེད་ཡག་གི་རྒྱུ་མཚན་འབྱོར་བ། འདི་དག་སྐུལ་སློང་དང་ད་ལྟ་ཁོ་ཚོའི་འབོད་ཚིག་སྦྱོར་བ། འདི་ལ་ཡང་ཡིན་ན། མོས་མཐུན་ཡོད་མཁན་གྱི་མི་འབོར་གྲངས་ཀ་སྦྱོར་བ། འདི་སྔོན་ཏོག་ཙམ་མ་འདྲ། མི་རྒྱུ་རྫིག་པོ་ནས་སྐྱོ་བོའི་བར་ལ་མང་ཆེ་ནང་ལོགས་ལ་ཡང་བསམ་ཚུལ་དེ་ཤུགས་ཆེན་པོ་འདུག་བྱས་དང་གཅིག་བྱས་ད་རིང་གི་རྔམ་སྟོན་ཁྲོམ་སྐོར་དེ་མཐའ་མའི་འབྲས་བུ་དེ་ཕལ་ཆེན་ཕྲན་བུ་མ་འདྲ་ཅིག་ཡོང་མི་ངན་ཟེར་བྱས་ཟེར་མཁན་འདུག་ད་ཡིན་ན་ལས་འདི་སྔོན་ངས་ཞུས་པ་ནང་བཞིན་རེད་རྔམ་སྟོན་ཁྲོམ་སྐོར་ཆེན་པོ་ཞེ་པོ་དེ་ཚོ་མང་ཆེ་ཡིན་ན་དྲག་གནོན་བྱས་བྱས་ད་ཨི་རན་གྱི་མཐའ་མ་དེ་དྲག་གནོན་བྱེད་དུས་ཙམ་པ་ཅེས་མི་བསད་བྱས་པ་འདི་ཁྱོན་སྣང་བ་ཡོད་མ་རེད་འདི་འདྲའི་སོང་ཙང་ཕལ་ཆེན་དྲག་གནོན་བྱས་བྱས་མཐའ་མ་དེ་དེ། ཡོང་མདོག་ཁ་པོ་རེད་དེ་ལས་ཡིན་ན་ལས་ད་རིང་འདི་ལ་ཡང་དམིགས་བསལ་ཁྱད་ཆོས་འདི་འདུག་བྱས་བྱས་ཟེར་ཡས་མང་པོ་འདུག་དེ་དེ་འདྲའི་ཡིན་གྱི་ཡིན་གྱི་ལས་ག་རེ་བྱས་བྱས་ཡིན་ན་ཨི་རན་གྱི་གཞོན་སྐྱེས་ཚོས་མུ་མཐུད་བྱས་ཡིན་ན་ཉེན་ཁར་མ་ལྟོས་པར་ཁྲོམ་གཞུང་ཕྱིན་བྱས་ཡིན་ན་འཛིན་དེ་འདྲའི་བྱས་བྱས་ངོ་རྒོལ་བྱེད་གི་བ་རེད་ཟེར་བ་ཡིན་ན། ཁ་རྩང་དེ་ཉུའུ་ཡོག་ཊའེམ་སི་གསར་ཤོག་འདིའི་མདུན་ཤོག་ཁོ་ར་ཡིན་འགོ་བྱང་ཁོ་རའི་ཐོག་ལ་ཡང་ཨི་རན་གྱི་གཞོན་སྐྱེས་ཚོས་ག་རེ་བྱས་བྱས་སླར་ཡང་ཡིན་ན་རྔམ་སྟོན་ཁྲོམ་སྐོར་བྱེད་ཕོད་ཀྱི་ཡོད་རེད་ཟེར་བྱས་ཀྱི་འགོ་བྱང་བྱས་བྱས་ཡིན་ན་རྩོམ་རིང་པོ་ཞིག་བྲིས་ཤག་ད་རྩོམ་འདིའི་ནང་ལོགས་ལ་རྒྱུ་མཚན་མང་པོ་ཞེ་པོ་ཅིག་བགྲངས་ཤག་ད་ཡིན་ན་ལས་མདོར་བསྡུས་བྱས་ལ་བཤད་པ་ཡིན་ན། ཁོ་ཚོས་ཡང་ད་རྩོམ་འདིའི་ནང་ལོགས་ལ་ཡང་ཨི་རན་ནང་ལོགས་ལ་ཡོད་པའི་བུད་མེད་ཀྱི་ཐོབ་ཐང་རྩོད་མཁན་གྱི་བུད་མེད་ཅིག་དང་ད་ག་ནང་བཞིན་ཡང་ཨི་རན་ཕྱི་ལོགས་ལ་ཡོད་པའི་ཨི་རན་ནང་ལོགས་ཀྱི་ཁོ་ཚོའི་མི་མང་ཚོ་ལ་ཡང་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་པ་ཅིག་གི་འགོ་ཁྲིད་གཉིས་ཆ་ལ་སྐད་ཆ་བཤད་ཤག་ཁོ་ཚོས་ག་རེ་ཟེར། ད་ད་རིང་ཁ་སང་ཨི་རན་ནང་ལོགས་གཞོན་སྐྱེས་འདི་གྲས་འདི་ག་འདྲ་ད་ཤོར་ཡ་མེད་པའི་བཟོ་འདྲ་ཅིག་ད་ག་འདྲ་ཁྱད་མི་འདུག་ཟེར་བཟོ་འདྲ་ཆགས་བྱས། ད་ཤི་ནའང་ཤི་བསད་ནའང་བསད། ག་འདྲ་འདི་བསྡད་པ་ལས་འདི་ག་འདྲ་ངོ་རྒོལ་བྱས་བཞག་ན་དགའ་བསམ་ཙང་ཅིག་འདི་འདྲའི་གི་བསམ་བློ་དེ་ཡིན་ན་གཞི་རྒྱ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ལོ་རྒན་པ་དེ་ཚོ་ནང་ཡིན་པའི་སྔ་མོ་ག་འདྲས་བྱས་བྱས། ཨི་རན་གྱི་གསར་བརྗེ་དེ་ག་འདྲས་བྱུང་ཡོད་མེད་ཁོ་ཚོས་ཅིག་ཤེས་ཀྱི་ཡོད་རེད་པ་འདི་སྐབས་དེ་རྒྱུ་མཚན་ཅིག་ཡོད་རེད་མ་ཚང་དེའི་གཞུག་གུ་གསར་བརྗེ་དེ་ཡག་པོ་བྱུང་ཡོད་མ་རེད་དེ་དེ་སྐབས་དེ་དེ་སྔོན་གྱི་དབང་བསྒྱུར་བྱེད་མཁན་རྒྱལ་པོ་ཤཱ་ཟེར་མཁན་དེ་སྐབས་ཡང་གདུག་རྩུབ་དང་དེ་ཚོ་ལ་ཡང་ངོ་རྒོལ་བྱེད་ཡག་གི་གང་དག་རྒྱུ་མཚན་ཞིག་མཐོང་ཡོད་རེད་པ་ད་ད་ལྟའི་ཡིན་ན་མི་ཐོག་ལོ་ཆུང་བ་དེ་ཚོ་ཡིན་ན་དེ་ཚོ་ཅིག་ཤེས་ཡོད་མ་རེད་ཁོ་ཚོ་གང་དག་སྐྱེས་དུས་ནས་ད་ལྟའི་གདུག་རྩུབ་ཆེན་པོ་མི་སྤོ་བོ་ཁ་ཤས་ཅིག་གིས་ཡི་གེ་ཡང་དབང་ཆ་ཚང་མ་ཟིན་ད་ཁོ་ཚོའི་ཐོབ་ཐང་དང་དེ་ཚོ་ནུབ་ཕྱོགས་རྒྱལ་ཁབ་དང་དེ་གཉིས་ཞུས་མི་ནང་བཞིན་རེད་སློབ་སྦྱོང་ཆུ་ཚད་དང་དེ་ཚོ་ཡག་ཐག་ཆོད་ཡོད་རེད་ཨི་རན་ནང་ལོགས་ལ་རྒྱལ་ཁབ་སྐྱོ་པོའི་མ་རེད་རྒྱལ་ཁབ་ལྐུག་པའི་མ་རེད་དེ་འདྲ་ཅིག་ཡིན་པ་ཡིན་ནའི་ད་ལྟའི་ཨི་རན་གྱི་ད་འཚོ་བའི་གནས་སྟངས་དང་དེ་ཚོ་ཞེ་པོ་ཅིག་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཕེ་ཡ་དཔལ་འབྱོར་བཀག་འདོམས་བྱེད་ཀྱི་ཡོད་ཙང་ཞེ་པོ་ཅིག་ཁག་པོ་བྱས་བྱས་བསྡད་ཡོད་རེད་དེ་ཚོ་ཚང་མ་མཐོང་དུས་གང་དག་ཁོང་ཚོའི་ངོས་ནས་བཤད་པ་ཡིན་ན་ད་གང་དག་ཤོར་ཡག་མེད་པའི་བཟོ་འདྲ་ཅིག་ཁྱད་མི་འདུག་ཟེར་ཆགས་བྱས་གང་དག་ད་ལྟའི་ལམ་ལུགས་འདི་ལ་ཡ་འགྱུར་ལྡོག་གཏང་ཡག་གི་འདོད་པ་དེ་ཡིན་ནའི་ཞེ་པོ་ཤུགས་ཆེན་པོ་ཆགས་བྱས་གཙོ་བོ་དེ་ཡིན་ན་འདི་འདྲ་བྱས་བྱས་བྱུང་བ་རེད་ཟེར་བྱས་བཤད་ཤག་ད་མཐའ་མ་དེ་ལ་ཡང་ད་ང་རང་བོད་པ་བྱས་ད་རྒྱ་ནག་དབང་བསྒྱུར་བར་དེ་ཚོ་འབའ་ཡིན་གཅིག་མི་ག་དུས་ཡིན་ནའི་གཅིག་རྒྱ་ནག་དང་འབྲེལ་བ་བྱས་བྱས་བསམ་བློ་གཏང་དགོས་ཀྱི་འདུག་ག་བྱས་ཙང་ངས་དེ་བསམ་བྱུང། ཨ་འདི་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ཐོག་ལ་ཡ་འདས་པའི་ཉི་མ་ཁ་ཤས་ཤིག་ནང་ཨི་རན་ནང་ལ་ཡ་རྔམ་སྟོན་ཁྲོམ་བསྐོར་བྱེད་འགོ་ཚུགས་ནས་བྱས་རྒྱ་མི་དོ་སྣང་བྱེད་མཁན་མང་པོ་ཞེ་པོ་ཅིག་འདུག་ད་རྒྱ་མི་དེ་ཚོས་དྲི་བ་གཅིག་གལ་ཆེ་ཤོས་གཅིག་ག་རེ་འདུག་ཟེར་ན་ད་འདི་ནང་དྲི་བ་མང་པོ་འདུག་དེ་ལས་གཅིག་ག་རེ་འདུག་ཟེར་ན། ད་ད་རིང་ཁ་སང་རྒྱ་ནག་ནང་ལོགས་ལ་འབད་ད། མི་སྒང་ག་ལོ་ཁང་པའི་ནང་བཅུག་སྡུག་པོ་ཞེ་པོ་ཅིག་མཐོང་ད་དཀའ་ངལ་ཞེ་པོ་ཅིག་འཕྲད་བྱས་བསྡད་ཡོད་རེད་པ། བྱས་ཙང་རྒྱ་མི་ཚོས་ག་རེ་འདུག་ཟེར་ན། ག་རེ་ད་ང་ཚོ་རྒྱ་མི་ཚོ་ཡིན་ན་ཨི་རན་དང་མ་འདྲ་དེ། དེ་གར་ཁྱད་པར་ཆེན་པོ་ཡོད་པ་དེ་ག་རེ། ད་ཨི་རན་ནང་ལོགས་ལ་ཡང་བུ་མོ་མགོ་རས་གྱོན་མི་འདུག་ཟེར་བུ་མོ་གཅིག་འདས་གྲོངས་སོང་བའི་རྐྱེན་གྱིས་ཡིན་ན་ཨི་རན་གྱི་གཞོན་སྐྱེས་འདི་གྲས་དེ་སྟོབས་ནག་འདི་ག་དེ་མར་དོན་བྱས་ཡིན་ན་བས་ཏེ་འཛིང་ཞེ་པོ་ཅིག་བྱེད་མཁན་འདུག་ད་ཚུར་ལའི་བསད་ཕར་ལའི་བསད་བྱེད་རེས་བྱེད་ཀྱི་ཡོད་རེད་པ། ད་རྒྱ་ནག་ནང་ལོགས་ལ་སྡུག་པོ་ཞེ་པོ་ཅིག་མྱངས་ད་དཀའ་ངལ་དེ་ག་ཚོད་འདོད་པོ་མས་ཉན་ན་མི་སྟོབས་ནག་འདི་ག་ཡོད་རེད་ལས་མ་དོན་མ་འདུག་བྱས་བློ་ཁོག་བྱས་བྱས་དེ་འདྲ་ཨི་རན་ནང་བཞིན་བྱས་བྱས་ཡིན་གཞུང་ལ་ཡ་ཁ་གཏད་བཅག་མ་ནུས་དེ་ག་རེ་རེད་རྒྱ་ནག་ནང་ལོགས་ཆ་བཞག་པ་ཡིན་ན་ཁོང་ཚོ་ཁ་ཤས་ཀྱིས་འདི་འདྲ་ཟེར་གྱི་འདུག་ག་ད་བློ་ཁོག་ཆེ་ཤོས་མི་དེ་ག་དེ་ཡིན་ན་མར་དོན་བྱས། བུད་མེད་ཚོ་བྱས་ཡིན་ན་ཉེན་རྟོག་མི་སྣ་ཡིན་ནའི་ག་འདྲ་ད་དུག་ལོག་གབ་གང་མགྱོགས་དེ་ག་ཚོ་ལ་ཡ་ཞོ་འཐེན་ཡ་དེ་ལ་ཤགས། ཨི་རན་ནང་ལོགས་ལ་ཡིན་ན་མི་དེ་ཚོ་ཁོང་རེ་བྱས་མར་དོན་བྱས་ཡིན་ན་ཉེན་རྟོག་མི་སྣ་ལ་ཡ་རྡོ་གཞུ་འདི་འདྲ་བྱེད་ཀྱི་འདུག་བྱས་ཙང་འདིའི་མ་འདྲ་ག་རེ་ཡིན་ན་བྱས་བྱས་ད་རྒྱ་མི་མང་པོ་ཅིག་གིས་ཁོ་རང་ལོ་རྒྱུས་ཐོག་རིག་གཞུང་དང་རྒྱ་མི་དེ་ཚོ་བློ་ཁོག་དང་ཅིག་སོ་སོའི་ཁེ་ཕན་ཆེད་དུ་སོ་སོ་སོ་ལངས་བྱས་བཤད་མ་ཐུབ་པའི་རྒྱུ་མཚན་དེ་འདྲ་མང་པོ་ཞེ་པོ་ཅིག་ད་འགྲེལ་བཤད་སྣ་མིན་སྣ་ཚོགས་རྒྱག་མཁན་མང་པོ་ཞེ་པོ་ཅིག་འདུག།